མིན་པའི་བྲམ་ཟེ་དང་ཁྱིམ་པ་ལས་བཙལ་བར་བྱ་སྟེ་སྦྱིན་པ་པོས་སྐབས་འབྱེད་པ་ཞིག་ཡོད་ན་ཡང་སེམས་ཅན་དེ་དག་གིས་ཆོག་མི་ཆོག་དང་པོར་བརྟགས་ནས་མི་ཆོག་ན་ཇི་ཙམ་དགོས་པ་སློང་བར་བྱའོ། ས་མུ་དྲས་བཟོད་དམ་མི་བཟོད་བརྟག་ཅེས་བཏོན་ནས་དེའི་དོན་བདག་གིས་བླངས་པས་སྦྱིན་བདག་དབུལ་པོར་འགྱུར་མི་འགྱུར་དང་གཞན་གྱིས་འཕྱ་མི་འཕྱ་བརྟག་ཅེས་འཆད་པ་མི་འཐད་དེ་དེ་ནི་སློང་བར་རིགས་པའི་ཚད་ལས་ལྷག་པར་ལེན་པ་ལ་སློང་བར་རིགས་པའི་ཚད་ལས་ལྷག་པར་ལེན་པ་ལ་ཚད་ལས་ལྷག་པར་ལེན་པ་ལ་ཉེས་པ་མེད་པར་སྟོན་པའི་ཕྱིར་རོ། ད་གོས་དེ་ནང་བཞིན་བྱས་ནས་སྔོན་གོས་བཞིན་དུ་ལྷུང་བཟེད་ཀྱང་དེ་དང་འདྲའོ། ལྷུང་བཟེད་ཀྱང།

ལྷ་སྐུ་གཅིག་བསྒོས་ཀྱི་ཡོ་བོན་པོ་ཤིང་མོ་པ་ད་གོས་བཞིན་དུ་ལྷུང་བཟེད་ཀྱང་དེ་དང་འདྲ་བ་རེད། དེ་དང་འདྲ་བ་རེད། བྱང་ཆུབ་སེམས་དཔའ་སྤྱང་ཀི་འགེགས་སུ་ད་བྱོན་ལྷུང་བཟེད་ད་གོས་ཀྱི་རྒྱུ་སྐུད་པ་བླངས་པ་ཉེ་དུ་གོས་ཀྱི་རྒྱུ་སྐུད་པ་བླངས་པ་ཉེ་དུ་མིན་པའི། ཐ་ག་པ་ལ་འཐག་ཏུ་བཅུག་པ་ཡང་གོས་བླངས་པ་དང་འདྲ་སྟེ། ལྟུང་བ་མེད་དོ། བྱང་ཆུབ་སེམས་དཔའ་ལ་ལྟུང་ལྟུང་བ་མེད་གསུངས། གཞུང་འདི་ལྟར་ན་འཐག་པ། གཞུང་འདི་འདིར་འདི་ལྟར་ན་ཐ་ག་པ་ཉེ་དུ་མིན་པ་ལ་འཐག་ཏུ་བཅུག་ན། འཐག་གླ་བྱིན་ཀྱང་ལྟུང་བ་ཡོད་པར་གསལ་ལ། འདུལ་བ་ལས་ནི་ལྟུང་བ་དེ། འདུལ་བ་ལས་ནི་ལྟུང་བ་དེ། གླ་མ་བྱིན་པའི་ཉེས་པར་གླ་མ་བྱིན་ན། འཐག་གླ་འཐག་གླ་མ་སྤྲད་ན་དེ་ཉེས་པར་གསུངས། འཐག་གླ། གཞུང་འདི་ལྟར་ན་ཐ་ག་པ་ཉེ་དུ་མིན་པ་ལ། ཐ་ག་པ་ཉེ་དུ་མིན་པ་ལ། འཐག་ལ་བཅུག་འཐག་ལ་བཅུག་ན་འཐག་འཐག་གླ་བྱིན་ཀྱང་ཨ་འཐག་གླ་ཉེ་དུ་མིན་པ་ལ་འཐག་ཏུ་བཅུག་ན་ཉེ་དུ་མིན་པ་ལ་འཐག་ཏུ་བཅུག་ན་འཐག་གླ་བྱིན་ཀྱང་ཉེ་དུ་མིན་པ་ལ་འཐག་ཏུ་བཅུག་ན་འཐག་གླ་བྱིན་ཀྱང་ལྟུང་བ་ཡོད་པ་ལྟུང་བ་ཡོད་ལ་འདུལ་བ་ལས་ནི་ལྟུང་བ་དེ་འཐག་གླ་མ་བྱིན་པའི་ཉེས་པར་ཞུགས་ནི་ལོག་སྟེ་ཉེ་དུ་མ་ཡིན་པ་ལ་ཐགས་འཐག་ཏུ་བཅུག་ནས་འཐག་གླ་བྱིན་ན་ཡང་ལྟུང་བ་ཡོད་གསུངས་སོ། བྱིན་ཀྱང་ལྟུང་བ་ཡོད། གཞན་དོན་དུ་ཡང་མོན་དར་གྱི་མལ་སྟན་བརྒྱ་དང་སྟན་དུ་བཏིང་བ་བརྒྱ་ལ་བརྒྱ་ཡང

ལྷག་པ་ཡང་བདག་གིར་བྱའོ། གཞན་དོན་དུ་དེ་འདྲའི་བྱས་ན་འགྲིག་གི་ཡོད་གསུངས་བདག་གིར་བྱ། ཛི་ན་པུ་ཏྲས་མལ་སྟན་སྲིན་བལ་ཅན་དང་གདིང་བ་དང་སྟན་ནང་ཚངས་ཅན་ཞེས་འཆད་དོ། མོན་དར་གྱི་སྟན་གཞན་དོན་དུ་གནང་བས་སྲིན་བལ་དང་བལ་ནག་དང་ཆ་གཉིས་འདྲེས་པ་ཡང་གནང་ངོ་ཆ་གཉིས་འདྲེས་པ། ད་དེ་ལ། འདུལ་བ་ལ་དགེ་སློང་ལ་མི་གནང་ཡང་རྒྱལ་སྲས་བྱང་ཆུབ་སེམས་དཔའ་ལ་ཡིན་ན་གཞན་དོན་དུ་དེ་འདྲ་གནང་བ་ཡིན་གསུང་ངོ། སྲིན་བལ་དང་བལ་ནག་དང་ཆ་གཉིས་འདྲེས་པ་ཡང་གནང། སྟན་དུ་གདིང་བ་ཞེས་པ་ནི་སྟན་དུ་གདིང་བ་ཞེས་པ་ནི། ལོ་དྲུག་གི་སྤང་བ་གནང་བའོ། ལོ་དྲུག་གི་སྤང་བ་གནང། དགེ་སློང་ལ་ཡིན་ན། ལོ་དྲུག་མ་སོང་བར་སྟན་གསར་པ་ཡོད་ན་རྙིང་པ་བྱས་ན་འགྲིག་གི་མེད། ལོ་དྲུག་གི་ལོ་དྲུག་གི་སྤང་ལྟུང་ཟིན་གྱི་ཆོག། ད་ནི་ལ་དེ་རྒྱལ་སྲས་བྱང་ཆུབ་སེམས་དཔའ་ལ་ཡིན་ན་ད་ལོ་དྲུག་གི་སྟན་ལོ་དྲུག་གི་སྤང་བ་གནང་བའོ། དེ་ཚོ་སྤང་ལྟུང་འདི་ཡོང་གི་མེད་གསུང་གི། ཨོ། དེ་དག་ལ་སོགས་པ་དོན་དང་བྱ་བ་ཉུང་ཞིང་སྙིང་ལས་ཉུང་ངུར་གནས་པ་ལས་བརྩམས་པའི་བཅས་པ་རྣམས་ལ་ཉན་ཐོས་དང་འདྲ་བར་མི་སློབ་བོ། དེ་རང་གི་བཅས་པ་དེ་ཚོ་ལ་ཉན་ཐོས་དང་འདྲ་བར་སློབ་དགོས་མེད་ཟེར་ལོ། མི་སློབ་བོ། བཅས་པ་དེ་གཉིས་དང་འོག་མ་ནི་བྱང་སེམས་ཀྱི་སྡོམ་ལྡན་གྱི་དགེ་སློང་སོགས་ཀྱི་རབ་བྱུང་རྣམས་ཀྱི་སོ་ཐར་གྱི་བཅས་པ་ལ་ཇི་ལྟར་སློབ་པའི་ཚུལ་སྟོན་པའི་གདམས་པ་ཆེན་པོ་སྟེ་དེ་ལྟར་སོ་ཐར་ལ་རང་བཞིན་གྱི་བཅས་པ་དང་བཅས་རྐྱང་གི་བཅས་པ་གཉིས་ལས། དང་པོ་ལ་ཇི་ལྟར་སློབ་ཚུལ་ནི། འོག་མས་སྟོན་ལ་བཅས་རྐྱང་ལ་གཉིས་ལས་གཞན་གྱི་སེམས་བསྲུང་བའི་ཕྱིར་དུ། བཅས་པ་ལ་ནི་འགྲེལ་པ་གསར་མ་ལས།

གཞན་རྣམས་ཀྱི་ལ་ཆེས་ལྷག་པར་བསླབ་པར་གཞན་རྣམས་ཀྱི་ལ་ཆེས་ལྷག་པར་བསླབ་པར་བྱ་བ་ཡིན་པ་དང། རབ་ཏུ་བྱུང་བར་གྱུར་པས་ནི་རང་གི་བསླབ་པ་རྣམས་ངེས་པར་སྲུང་དགོས་པའི་ཕྱིར་རོ་ཞེས་གསུངས་པ་ལྟར་ཉན་ཐོས་ལས་ཀྱང་ལྷག་པར་སྲུང་སེམས

ཉན་ཐོས་ལྟར་མི་རུང་བའི་ཕྱིར་དང། བཅས་རིགས། དེ་གསུམ་གྱིས་བཅས་པའི་རིགས་བཅས་རིགས་དེ་གསུམ་གྱིས་སོ་ཐར་གྱི་བཅས་པ་ཐམས་ཅད་བསྡུས་པའི་ཕྱིར་རོ། དེ་ལྟ་བུའི་རྣམ་དབྱེ་མི་ཤེས་པར་སོ་ཐར་གྱི་བཅས་པ་ཐུན་མོང་བ་རྣམས་ལ་ཁོ་ཅག། བྱང་ཆུབ་སེམས་དཔའ་འོ། གསང་སྔགས་པ་འོ། དེའི་ཕྱིར་དེ་དག་ལས་འདས་ཀྱང་གོང་མས་འདག་གོ་ཞེས་སྨྲ་ཞིང་བག་ཡངས་སུ་འཇུག་པ་ནི་སྡོམ་པ་གོང་མ་གཉིས་དང་ལྡན་ན་བྱང་སེམས་ཀྱི་བཅས་པ་དང་འགལ་བའི་ཉེས་པ་ལྷག་པོ་ཞིག་འབྱུང་བར་འདིར་བསྟན་ལ། སྔགས་ཀྱི་སྡོམ་པ་དང་འགལ་བའི་སྦོམ་པོ་བསྐྱེད་པར་སྡོམ་པ་གཉིས་ཀྱི་བཅས་པ་ལས་དགོས་པ་མེད་པར་འདའ་བ་རྣམས་ཁ་ན་མ་ཐོ་སྦོམ་འགྱུར་ཏེ་ཞེས་གསུངས་ན། སྡོམ་པ་གཉིས་གང་ལ་ཡང་མི་རུང་བའི་ཐེག་ཆེན་པར་ཁས་འཆེ་བ་སྡོམ་པ་སྡོམ་པ་གཉིས་གང་ཡང་མི་རུང་སྡོམ་པ་གཉིས་གང་ཡང་མི་རུང་བའི་ཐེག་ཆེན་པར་ཁས་འཆེ་བ་རྣམས་ལ་ནི་དེ་ལྟར་སྨྲ་བའི

བདག་ལེགས་སུ་འདོད་པ་རྣམས་ཀྱིས་དུག་ལྟར་སྤང་བར་བྱའོ། ཟེར། ད་བྱང་ཆུབ་སེམས་དཔའ་དང་དེ་ནི་གསང་སྔགས་པ་ཡིན། མིང་གཅིག་འཁུར་ནས་དེ་ནི་བསླབ་བྱ་དེ་ཚོ་ལ་མ་བསླབ་ན། བྱང་སེམས་ཀྱི་བསླབ་བྱ་དང་དེ་ནི་གསང་སྔགས་ཀྱི་བསླབ་བྱ་དེ་ཚོ་ལ་མ་བསླབ་ན་དེ་ནི་དེ། སྟོན་པའི་བསྟན་པ་ལ་ངན་རྟོག་གི་བཙོག་ཆུས་བསླད་པ་ཡིན་པས་བདག་ལེགས་སུ་འདོད་པ་རྣམས་ཀྱིས་དུག་ལྟར་སྤང་བར་བྱའོ། འགྲེལ་པ་རྙིང་མ་ལས་དགེ་སློང་གང་ཉེ་དུར་མི་འོང་བའི་ཁྱིམ་བདག་གམ་ཁྱིམ་བདག་གི་ཆུང་མའི་དྲུང་དུ་སོང་སྟེ། གོས། སློང་ན་སྤང། ལ་སྤེལ་ལ། གོས་སློང་ན་སྤང་བའི་ལྟུང་བའོ། ཞེས་བྱ་བ་ལ་སོགས་པའི་བསླབ་པའི་གཞི་རྣམས་སྡོམ་པ་གཉིས་ལ་གནས་པས་གཞན་གྱི་དོན་བཏང་སྟེ་བདག་གི་དོན་ལྷུར་ལེན་པ་ཡིན་པར་རིག་པར་བྱའོ་ཞེས་གསུངས་པས། བསླབ་པ་དེ་རྣམས་ཀྱང་གཞན་གྱི་དོན་མིན་པར་རང་གི་དོན་ལྷུར་ལེན་པའི་དབང་དུ་བྱས་ན་ནི་འདུལ་བ་ནས་བཤད་པའི་ཉེས་པ་ཇི་ལྟ་བ་བཞིན་དུ་འབྱུང་ངོ། དེ་ལྟར་ཉེས་བྱས་གསུམ་པོ་དེ་རིམ་པ་ལྟར་ཉེས་བྱས་གསུམ་པོ་དེ། རིམ་པ་ལྟར་སྡོམ་པའི་ཚུལ་ཁྲིམས་ཀྱི་ཉེས་པ་དང་དགེ་བ་ཆོས་སྡུད་པ་སེམས་ཅན་དོན་བྱེད་ལས་ཉམས་པར་འགྲེལ་པ་གསར་མ་ལས་བཤད་དོ།